བརྩེ་བའི་གསན་མཁན་རྣམ་པ་སྐུ་ཁམས་བཟང། ད་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་འགོ་འཛུགས་ཀྱི་ཡོད། དེ་རིང་ནི་བོད་ནང་དུ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་དྲུག་པའི་ཚེས་ཉེར་དྲུག་དང་ཕྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བ་བརྒྱད་པའི་ཚེས་བཅུ་གཉིས་རེས་གཟའ་སྤེན་པ་རེད། ང་རྡོ་རྗེ་མཚོ་ཡིན་གཞུག་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་བྱེད་ཀྱི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་ཨ་རིའི་ཧ་ཝ་ཡའི་གླིང་ཕྲན་ནང་མེ་ཤོར་བའི་གོད་ཆག་ཆེན་པོ་བྱུང་བར་ཐུགས་གསོ་དང་བསྔོ་སྨོན་མཛད་ཡོད་པའི་གནས་ཚུལ་དང། ཡང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཆེད་མཁས་པ་ཚོས་རྒྱ་ནག་གཞུང་གིས་ངེས་པར་དུ་ད་ལྟ་བཙོན་འོག་ན་ཡོད་པའི་བོད་མི་དགུ་གི་གནས་སྟངས་ཁ་གསལ་འདོན་དགོས་ཞེས་སྐུལ་འདེད་གནང་ཡོད་པར་བོད་མིའི་སྒྲིག་འཛུགས་ཀྱིས་དགའ་བསུ་གནང་ཡོད་པའི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་ཅིག་དང། མཇུག་ཏུ་མཇུག་སྒྲིལ་མ་ཐག་པའི་ད་ལོའི་དགེ་བཤེས་མའི་རྒྱུགས་སྤྲོད་ཆེན་མོ་དང་འབྲེལ་ཡོད་གནས་ཚུལ་ཕྱོགས་བསྒྲིགས་ཞུ་བ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། ཐོག་མར་གསར་འགྱུར་བཤད་རྒྱུ། ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་ཨ་རིའི་ཧ་ཝ་ཡའི་གླིང་ཕྲན་མངའ་སྡེའི་ནང་རི་མེ་ཤོར་བའི་གོད་ཆག་བྱུང་བར་ས་གནས་གནོད་ཐེབས་མི་མང་ལ་ཐུགས་གསོ་དང་བསྔོ་སྨོན་མཛད་གནང་ཡོད་པ་རེད། ཨ་རིའི་ཧ་ཝ་ཡའི་གླིང་ཕྲན་མངའ་སྡེའི་ནང་རི་མེ་ཤོར་ནས་ས་གནས་གང་སར་གོད་ཆག་ཚབས་ཆེན་བྱུང་བར་བརྟེན་ཟླ་འདིའི་ཕྱི་ཚེས་བཅུ་གཅིག་ཉིན་བོད་མིའི་དབུ་ཁྲིད ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་མངའ་སྡེའི་སྲིད་སྐྱོང་སྐུ་ཞབས Josh Green ལགས་ཀྱི་མཚན་ཐོག་ཏུ་ཐུགས་གསོའི་འཚམས་འཕྲིན་ཞིག་བསྩལ་བའི་ནང་ཧ་ཝ་ཡི་མངའ་སྡེའི་མའོ་ཝེ་མཚོ་གླིང་དུ་གློ་བུར་རི་མེ་ཤོར་བའི་གོད་ཆག་འོག་མི་རྒྱུ་གཉིས་ཀར་གྱོང་གུན་ཆེན་པོ་ཕོག་པར་ཐུགས་ཕམ་ཡོད། དོན་རྐྱེན་དེའི་ཁྲོད་འདས་གྲོངས་ཕྱིན་པ་རྣམས་ཀྱི་ནང་མི་ཡོངས་དང་གོད་ཆག་ཕོག་མཁན་ཡོངས་ལ་ཐུགས་གསོ་དང་རྨས་སྐྱོན་ཕོག་མཁན་རྣམས་མྱུར་དུ་དྲག་སྐྱེད་ཡོང་བའི་ཐུགས་སྨོན་མཛད་གནང་འདུག། ད་དུང་གོང་ས་མཆོག་གིས་གང་ཉིད་དེ་སྔ་ཧ་ཝ་ཡའི་མངའ་སྡེའི་ནང་ཐེངས་འགའ་ཤས་བསྐྱོད་སྐབས་མངའ་སྡེའི་མི་མང་གིས་གང་ཉིད་ཀྱི་གཞི་རྩའི་འགྲོ་བ་མིའི་རིན་ཐང་གོང་སྤེལ་གཏོང་ཕྱོགས་དང་ཆོས་ལུགས་མཐུན་སྒྲིལ་གྱི་ལས་དོན་ཐོག་དོ་སྣང་ཤུགས་ཆེར་གནང་བ་དེར་ཡིད་སྨོན་གནང་གི་ཡོད་ཅེས་སོགས་ཕྱག་བྲིས་དེའི་ནང་བཀོད་འདུག། ཨ་མི་རི་ཀའི་ཧ་ཝ་ཡིའི་མངའ་སྡེ་མའོ་ཝེ་གླིང་ཕྲན་དུ་ཕྱི་ཟླ་བརྒྱད་པའི་ཚེས་བརྒྱད་ཉིན་གློ་བུར་དུ་རི་མེ་ཤོར་ནས་ཕྱི་ཚེས་བཅུ་གཅིག་བར་ཉུང་མཐར་ཡང་མི་གྲངས་ལྔ་བཅུ་ང་ལྔ་རྐྱེན་འདས་ཕྱིན་པ་དང་མི་གྲངས་སྟོང་ཕྲག་བརྒལ་བ་བོར་བརླག་སོང་བ་དང་ཁང་པ་ཁྲི་ཚོ་མང་པོ་མེ་གིས་ཚིག་པ་སོགས་གོད་ཆག་ཚབས་ཆེན་ཕོག་ཡོད་པ་རེད།

བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེད་མཁས་པ་ཚོས་རྒྱ་ནག་གཞུང་གིས་འདས་པའི་ལོ་བཅུ་གི་ནང་ཁྲིམས་འགལ་གྱི་ཐོག་ནས་བོད་མིའི་ཐོབ་ཐང་དོན་གཉེར་བ་མང་པོ་འཛིན་བཟུང་བྱས་པ་དེ་དག་གི་གནས་སྟངས་རྒྱ་ནག་གིས་ཁ་གསལ་བཟོ་དགོས་པའི་འབོད་སྐུལ་གནང་བར་དགའ་བསུ་དང་འབྲེལ་རྒྱ་ནག་གཞུང་གིས་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ལོངས་སྤྱོད་བྱས་པ་ཙམ་ཡང་ཁྲིམས་འགལ་དུ་བརྩིས་ནས་འཛིན་བཟུང་བྱས་པའི་བོད་ཀྱི་ཆབ་སྲིད་བཙོན་པ་ཡོངས་རྫོགས་འཕྲལ་དུ་གློད་གྲོལ་གཏོང་དགོས་ཞེས་འབོད་སྐུལ་གནང་འདུག་རྒྱ་ནག་གི་བཙོན་འོག་ན་ཡོད་པའི་བོད་མི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་པ་དགུ་བོ་དེ་རྣམས་ནི་ཨ་ཉག་སེང་གྲགས་ལགས་དང་རྡོ་རྗེ་གྲགས་བསྟན། སྐལ་བཟང་ཕྱོགས་གླང། དོན་ཡོད་རིན་ཆེན་རྣམ་གྲོལ། ཚུལ་ཁྲིམས་མགོན་པོ། བྱང་ཆུབ་རྣམ་གྲོལ་སོག་རུ་ཨ་བུ་རྣམ་སྲས་བཅས་ཡིན་ཞིང་ཁོང་རྣམས་ཉིས་སྟོང་བཅུ་ལོ་ནས་ཉིས་སྟོང་བཅུ་དགུ་ལོའི་བར་བོད་རང་སྐྱོང་ལྗོངས་དང་མཚོ་སྔོན་ཞིང་ཆེན་སི་ཁྲོན་ཞིང་ཆེན་བཅས་སུ་ཁྲིམས་འགལ་གྱིས་གཏེར་ཁ་སྔོག་འདོན་དང་སྟོངས་ལ་ཉེ་བའི་གཅན་གཟན་རི་དྭགས་གསོད་པའི་བྱ་སྤྱོད་དག་ལ་ཞི་བའི་ངོ་རྒོལ་བྱས་པར་བརྟེན་རྒྱ་ནག་གཞུང་གིས་ཁོང་རྣམས་འཛིན་བཟུང་བཙོན་འཇུག་བྱས་ཡོད་སྐོར་གནས་ཚུལ་ནང་བཀོད་འདུག། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེད་མཁས་པ་ཚོས་རྒྱ་ནག་གཞུང་གིས་བཙོན་འཇུག་བྱས་པའི་བོད་མི་དེ་དག་གི་གནས་ཚུལ་ཆེད་དུ་ཁ་གསལ་མ་བྱས་པར་འཛམ་གླིང་མི་མང་གིས་ཁོང་ཚོའི་གནས་སྟངས་སྐོར་ཤེས་རྟོགས་མི་ཐུབ་པ་བཟོས་པ་ཞིག་ཡིན་པ་དང་ཁོང་ཚོ་ལོ་མང་རིང་ཁེར་རྐྱང་དུ་བཙོན་འཇུག་བྱས་པ་མ་ཟད་ཁོང་ཚོའི་གནས་སྟངས་སྐོར་ཐ་ན་ཁོ་ཚོའི་ནང་མི་ཚོས་ཀྱང་མི་ཤེས་པའི་གནས་སུ་ཡོད་ཅེས་སོགས་གསལ་འདོན་བྱས་འདུག། གནས་ཚུལ་འདིའི་སྐོར་སྟག་ལྷ་རྒྱལ་གྱིས་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནང། ད་གོང་ནས་ངོ་སྤྲོད་བྱས་པ་ལྟར་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཆེད་མཁས་པ་ཚོས་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱེད་རྒྱུར་འཛམ་གླིང་མི་ཆོས་རིང་ལུགས་ཀྱི་ཆེས་མཐོའི་ལྷན་ཚོགས་སུ་ངེས་པར་དུ་སྒུལ་ཤུགས་གསར་བ་ཞིག་ཡོད་དགོས་ཞེས་ནན་གྱིས་བརྗོད་ཡོད་པ་རེད།

སྐལ་བཟང་ཕྱོགས་གླང། དོན་ཡོད། རིན་ཆེན་རྣམ་གྲོལ། ཚུལ་ཁྲིམས་མགོན་པོ། བྱང་ཆུབ་རྣམ་གྲོལ། སོག་རུ་ཨ་བུ། རྣམ་སྲས་བཅས་ཡིན་ཞིང། ཁོང་རྣམ་པས་ཉིས་སྟོང་བཅུ་ནས་ཉིས་སྟོང་བཅུ་དགུའི་ནང་ཚུན་བོད་རང་སྐྱོང་ལྗོངས་དང་མཚོ་སྔོན་ཞིང་ཆེན། སི་ཁྲོན་ཞིང་ཆེན་བཅས་སུ་རྒྱ་ནག་གཞུང་གིས་ཁྲིམས་འགལ་གྱིས་གང་བྱུང་གཏེར་ཁ་སྔོག་འདོན་དང་སྟོངས་ལ་ཉེ་བའི་གཅན་གཟན་རི་དྭགས་དམར་གསོད་བྱས་པའི་བྱ་སྤྱོད་ལ་ཞི་བའི་ངོ་རྒོལ་བྱས་པར་བརྟེན་འཛིན་བཟུང་བཙོན་འཇུག་བྱས་པ་གནས་ཚུལ་ནང་བཀོད་འདུག། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེད་མཁས་པ་ཚོས་རྒྱ་ནག་གཞུང་གིས་བཙོན་འཇུག་བྱས་པའི་བོད་མི་དེ་དག་གི་གནས་ཚུལ་ཆེད་དམིགས་ཁ་གསལ་མེད་པར་བཟོས་པ་ནི་འཛམ་གླིང་མི་མང་གིས་ཁོང་ཚོའི་གནས་སྟངས་སྐོར་ཤེས་རྟོགས་མེད་པར་བཟོ་ཐབས་བྱས་པ་ཞིག་དང་ཁོང་ཚོ་ལོ་མང་རིང་ཁེར་རྐྱང་དུ་བཙོན་འཇུག་བྱས་ཡོད་པ་མ་ཟད་ཁོང་ཚོའི་གནས་བབ་ཐ་ན་ཁོང་ཚོའི་ནང་མིས་ཀྱང་མི་ཤེས་པའི་གནས་སྟངས་ཆགས་ཡོད་ཅེས་གསུངས་ཡོད་གི་ཡང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེད་མཁས་པ་ཚོས་ཁོང་ཚོ་བཀག་ཉར་དང་ཁྲིམས་གཅོད་ཁྲིམས་ཐག་བཅད་པ་སོགས་ཀྱི་གནས་ཚུལ་ཧ་ཅང་གི་ཉུང་ཉུང་ཞིག་ལས་མཐོང་རྒྱུ་མེད་ན་ཡང་ང་ཚོར་འདང་ངེས་ཀྱི་གནས་ཚུལ་ལག་སོན་བྱུང་ཡོད་ལ་བོད་མི་ཐོབ་ཐང་སྲུང་སྐྱོབ་པ་དེ་ཚོར་ལོ་བདུན་ནས་བཅུ་གཅིག་བར་གྱི་བཙོན་འཇུག་ཁྲིམས་ཐག་བཅད་འདུག་ཡིན་ན་ཡང་ད་དུང་གསལ་ཁ་མེད་པ་ཞིག་ནི་བོད་མི་ཐོབ་ཐང་སྲུང་སྐྱོབ་པ་དེ་ཚོ་བཀག་ཉར་བྱེད་སྐབས་ཁྲིམས་རྩོད་པའི་རོགས་འདེགས་ཀྱི་ཐོབ་ཐང་རག་ཡོད་མེད་དང་བཙོན་འཇུག་བྱས་རྗེས་སྨན་བཅོས་ཀྱི་ཐོབ་ཐང་རག་ཡོད་མེད་སྐོར་ཡིན་ཞེས་གསུངས་འོག་གི་བོད་ཀྱི་གནད་དོན་ཉམས་ཞིབ་པ་དང་ཆབ་སྲིད་བཙོན་ཟུར་ལྷ་སྡེ་གནམ་ལོ་ཡག་ལགས་ཀྱིས་རྒྱ་ནག་ནང་བོད་ཀྱི་ཆབ་སྲིད་བཙོན་མ་ཚོ་བོར་བརླག་ཏུ་སོང་བའི་གནས་ཚུལ་དེ་དེ་རིང་གསར་དུ་བྱུང་བ་ཞིག་མིན་ལ་དེ་ནི་ཧ་ཅང་གི་རྟོགས་དཀའ་བ་ཞིག་ཡིན་ཞེས་གསུངས་བྱུང། དེ་མཁས་པ་དཀའ་གི་ད་བོད་ཀྱི་ཆབ་སྲིད་བཙོན་མ་དེ་ཉིད་ན་ད་རྒྱག་བོར་སོང་ནོ་གི་ཉིད་ན་ད་དེའི་མིང་ཐོག་ཏུ་གཏོགས་ནས་རྒྱ་ནག་དམར་ཤོག་གཞུང་གི་བཀའ་རྒྱ་ད་འདི་ལ། གཅིག་གི་སར་ཁ་ཟུར་གོ་ཞེས་སྐུ་ནོར་འདྲ་ཆགས་དུས་ཐོག་ཆར་བ་ཅིག་རེད། ད་མ་བཞེངས་ན་བོད་ནང་ནས་ཆབ་སྲིད་བཙོན་མ་བོར་སྟངས་དེ་ཧ་ཅང་གི་ད་རྟོགས་དཀའ་བ་ཅིག་ཡིན་ནི་ཨེ་རེད་ཉིན་ན་ད་དཔེ་བཞག་ན། ང་རང་ཉིད་ལ་མཚོན་ན་ཉིན་ན་ད་ད་ལྟ་རེ་ཞིག་གི་གི་ཞིག་གོ་འོག་གསུམ་གི་ད་ལྔ་པ་གི་ཚེས་བཅུ་གི་དགོང་མོའི་གནས་བབ་འདི་ཉིན་ན་ད་ངས་གི་ད་ནང་མི་གི་ཧ་གོ་རེ་ད་ཚོ་ཕ་གི་རིགས་གི་ཚོའི་སྐོར་ང་ཨ་གི་ལོ་འཇིག་ཅིག་ཡིན་གི་ཨེ་རེད་ཉིན་ན་ད་ད་རེ་ད་གི་ཨ་ཧྲང་ཆ་མི་ལ་རེད། ཨ་ནེ་ཉི་ན་ང་རྫོ་འཇིག་གི་ས་ར་ད་རྒྱ་ཡོ་ས་ཀྱང་སྐྱང་མོ་མ་རེད་མ་ཏོག་ཉི་ན་ས་ཅ་བོ་ལོ་ས་ར་ཏོ་ཡོ་མ་རེད་ཨ་ནེ་ཉི་ན་དམ་ཨ་འཇིག་རང་གི་ན་ད་མཚོ་ནུབ་སོག་བོ་ལོ་རང་སྐྱོང་ཉི་ན་ཀི་ཀི་ཉི་ན་ད་ཟག་ནི་ཉི་ན་ཏེ་ཅི་ཏོ་ལེ་ནོ་གི་ཉི་ན་ཀྱང་མཚོན་ཏེ་ཉི་ན། གནས་ཚུལ་ལྟར་ན་རྒྱ་ནག་གཞུང་གིས་ད་དུང་ཡང་གྱོད་དོན་དྲུག་གི་ཉེས་ཆད་ལོ་ཐག་གསལ་སྒྲོག་བྱས་མེད་ལ། དེ་ནི་དོན་ཡོད་དང་རིན་ཆེན་རྣམ་རྒྱལ་ཚུལ་ཁྲིམས་མགོན་པོ་བྱང་ཆུབ་རྣམ་གྲོལ་སོག་རུ་ཨ་བུ་རྣམ་སྲས་བཅས་ཀྱི་ཉེས་ཆད་ལོ་ཐག་མི་གསལ་བ་མ་ཟད་ཐོབ་ཐང་སྲུང་སྐྱོབ་པ་དེ་ཚོ་བཙོན་ཁང་གང་དུ་བཅུག་ཡོད་པ་དང་གནས་སྟངས་ག་འདྲ་ཞིག་གི་འོག་ཏུ་ཉེས་ཆད་འཁུར་བཞིན་པ་སོགས་གཅིག་ཀྱང་མི་ཤེས་པ་དང། འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་པའི་གནས་སྟངས་ཀྱི་གནད་དོན་ཐད་ཀྱི་དམིགས་བསལ་སྙན་ཞུ་བ། Jan Marie Lawler lagji. So the first thing we need is good information about these people. What were they charged with? You know, what were the charges? Um, what are their health like? Have they had access to lawyers? Have they had access to their families? རྒྱ་ནག་གཞུང་གིས་བོད་མི་ཐོབ་ཐང་སྲུང་སྐྱོབ་པ་དེ་ཚོ་བཀག་ཉར་བྱེད་དོན་དང་བཀག་ཉར་བྱེད་ས་ཁོང་ཚོའི་འཕྲོད་བསྟེན་གྱི་གནས་སྟངས་སོགས་གནས་ཚུལ་ཞིབ་ཕྲ་མཁོ་སྤྲོད་བྱེད་རྒྱུ་དང་ཁོང་ཚོར་སྨན་བཅོས་གང་མཁོ་བྱེད་རྒྱུ་ཁོང་ཚོའི་ནང་མི་དང་ཐུག་འཕྲད་བྱེད་དུ་འཇུག་རྒྱུར་སྐུལ་འདེབས་བྱས་ཡོད་ཅེས་གསུངས་འོག་གི་ཡང་གནམ་ལོ་ཡག་གིས་བོད་མི་ཆབ་སྲིད་བཙོན་མ་གང་མང་གི་གནས་སྟངས་རྒྱུས་ལོན་ཡོང་ཆེད་རྒྱལ་སྤྱིའི་སྒྲིག་འཛུགས་དང་གཞུང་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་དང་མི་སྒེར་ཚང་མས་མུ་མཐུད་ནས་ལས་དོན་སྤེལ་དགོས་པའི་འབོད་སྐུལ་གནང་སོང།

ཨ་ནེ་འདི་ན་འདི་ད་ལྟ་འདི་ཤེས་རྟོགས་ཡོད་བ་དང་ཤེས་རྟོགས་མེད་བ་འདི་ལ་རྒྱུས་ལོན་ཡ་དང་ཨ་ནེ་འདི་ན་འདི་གང་ལ་ལས་འགག་པའི་ཡ་ཨ་ནེ་འདི་ན་ཨ་ག་ནང་བཞིན་འདི་ན་ད་ཀུན་གྱི་ལས་གང་ཁེ་བ་ར་ཀན་ན་འདྲ་སྲིད་གཞུང་ར་ཀན་ན་འདྲ་འདི་ཡོངས་རྫོགས་ཀྱི་འདི་གང་ང་འདི་ན་ཨ་ཀ་འདི་ར་ཆོས་འདི་ན་ད་རྒྱ་གར་དང་འདི་ཡོངས་ཡ་ལ་ཆོས་ཕྱི་ལོགས་ཀྱི་འདི་ན་ད་མི་སྒེར་དང་ཚོགས་པ་ཡོངས་རྫོགས་འབོད་སྐུལ་ཆེ་བ་ད་ཧ་ཅང་གི་གལ་ཆེན་པོ་རེད།

གནད་དོན་འདིའི་ཐད་རྒྱ་ནག་གཞུང་དང་འབྲེལ་བ་བྱེད་མུས་སུ་ཡོད་ཅེས་གསུངས་ཡོད་པ་རེད། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། མུ་མཐུད་ནས་གསར་འགྱུར་བཤད་རྒྱུ། དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་པ་ཨེ་སི་ཀྲོ་ནི་ཡའི་རྒྱལ་ཁབ་ཀྱི་སི་ཐོ་ཁིན་དམ་ཞེས་པའི་རྒྱལ་གཞིས་ཀྱི་དུས་སྟོན་ལ་མགྲོན་འབོད་བྱས་པ་བཞིན་མཉམ་ཞུགས་གནང་ཡོད་པ་རེད། དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་བ་ལྟར་ན། དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་པ་ཧྥར་སེ་བསོད་ནམས་ཚེ་རིང་ལགས་ཕྱི་ཟླ་བརྒྱད་པའི་ཚེས་བཞི་ནས་དགུ་བར Baltic རྒྱལ་ཁབ་ཁག་ཏུ་གཞུང་དོན་ཕྱོགས་སྐྱོད་གནང་ཡོད་ཅིང། འདི་ནི་གཙོ་བོ་སྔ་ལོའི་སྤྱི་ཟླ་དང་པོའི་ནང་ཁོང་ཁུལ་དེར་ཕྱོགས་སྐྱོད་ཀྱིས་བོད་དོན་དྲིལ་བསྒྲགས་གནང་ཡོད་པ་དེའི་རྒྱུན་མཐུད་ཆེད་ཡིན་འདུག་ཐེངས་འདིའི་ཕྱོགས་སྐྱོད་སྐབས་ཨེས་ཏྲོ་ནི་ཡའི་རྒྱལ་ཁབ་ཀྱི་སི་ཐོ་ཁིན་དམ་ཞེས་པའི་རྒྱལ་གཞིས་ཀྱིས་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་པ་ཧྥར་སེ་བསོད་ནམས་ཚེ་རིང་ལགས་གཞུང་འབྲེལ་གྱི་ཐོག་ནས་མགྲོན་འབོད་གནང་ཡོད་པ་དང་ཁོང་དེར་ཕེབས་སྐབས་བོད་ཀྱི་རྒྱལ་དར་སྒྲེང་འཛུགས་གནང་བ་དང་དེ་བཞིན་ཁུལ་དེའི་དཔེ་མཛོད་ཁང་ལ་བོད་སྐོར་གྱི་དཔེ་དེབ་ཞལ་འདེབས་སུ་ཕུལ་བ་སོགས་གནང་ཡོད་འདུག་སྐབས་དེར་སྐུ་ཚབ་དོན་གཅོད་པ་ཁོང་གིས ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་ཨེ་སི་ཀྲོ་ནི་ཡའི་སྲིད་འཛིན Riigikogu ལགས་ལ་གནང་བའི་འཚམས་འཕྲིན་ཞིག་ཕུལ་ཡོད་པ་དང་ཐེངས་འདིའི་མཇལ་མོལ་གྱི་གནས་ཚུལ་རྒྱལ་ཁབ་དེའི་རྒྱལ་ཡོངས་གསར་ཤོག་ཆེ་ཤོས Postimees གིས་འགོད་སྤེལ་བྱས་ཡོད་པ་རེད།

མངའ་སྡེ་སོ་སོའི་སྲིད་སྐྱོང་དང་གྲོས་ཚོགས་ཀྱི་ཚོགས་གཙོ། སྤྱི་ཁྱབ་བློན་ཆེན་དང་དབུས་དང་མངའ་སྡེའི་བློན་ཆེན་ཁག་གྲོས་ཚོགས་འཐུས་མི་རྣམ་པ། བོད་དོན་རྒྱབ་སྐྱོར་ཚོགས་པ་ཁག་དང་རྒྱ་གར་གྱི་མང་ཚོགས་བཅས་ལ་བོད་ཀྱི་དངོས་ཡོད་གནས་སྟངས་ངོ་སྤྲོད་དང་བོད་དོན་ཞུ་སྐུལ་གནང་རྒྱུའི་ལས་རིམ་ཡོད་པ་ལྟར། སྤྱི་འཐུས་རྡོ་རྗེ་ཚེ་བརྟན་ལགས་དང་སྤྱི་འཐུས་ཚེ་རིང་ལྷ་མོ་ལགས་རྣམ་གཉིས་ལས་གྲུབ་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་སྤྱི་ཟླ་བརྒྱད་པའི་ཚེས་བཅུ་གཉིས་ཉིན་ནས་ཚེས་ཉེར་ལྔ་བར་རྒྱ་གར་གྱི Rajasthan མངའ་སྡེ་དང Gujarat མངའ་སྡེ་གཉིས་ཀྱི་ནང་དུ་བོད་དོན་ཞུ་སྐུལ་གནང་རྒྱུའི་ཆེད་དུ་གཞུང་འབྲེལ་ཕྱོགས་ཕེབས་གནང་གཏན་འཁེལ་ཡོད་འདུག་སྤྱི་འཐུས་ཁོང་རྣམ་པ་ཟླ་འདིའི་ཕྱི་ཚེས་བཅུ་གཉིས་ཉིན Rajasthan མངའ་སྡེའི་གྲོང་ཁྱེར Jaipur ནང་ཕེབས་འབྱོར་གྱིས་ཕྱི་ཚེས་བཅུ་བདུན་བར་བོད་དོན་ཞུ་སྐུལ་གནང་འཆར་ཡོད་པ་དང། ཕྱི་ཚེས་བཅོ་བརྒྱད་ནས་ཉེར་བཞི་བར Gujarat མངའ་སྡེ་དང། དེ་ནས་ཕྱི་ཚེས་ཉེར་ལྔ་ཉིན་ཕྱིར་ཕེབས་འཆར་ཡོད་འདུག། བོད་ཀྱི་ཟློས་གར་ཚོགས་པ་དབུ་བརྙེས་ནས་ལོ་ངོ་དྲུག་ཅུ་རེ་བཞི་འཁོར་བའི་དུས་ཆེན་དང་བསྟུན་ད་ལོའི་དབྱར་སྐྱིད་རྐང་བྲོ་གླུ་གཞས་འགྲན་བསྡུར་བྱས་ཡོད་པའི་སྐོར་འདི་གའི་ས་གནས་གསར་འགོད་པས་གནས་ཚུལ་བཏང་ཡོད། ཕྱི་ཚེས་བཅུ་གཅིག་ཉིན་ཏེ་བོད་ཀྱི་ཟློས་གར་ཚོགས་པ་དབུ་བརྙེས་ནས་ལོ་ངོ་དྲུག་ཅུ་རེ་བཞི་འཁོར་བའི་དུས་ཆེན་དང་བསྟུན་བོད་ཀྱི་ཟློས་གར་ཚོགས་པའི་རྒྱ་ལུ་རུ་ཁག་དང་རྔོན་པ་རུ་ཁག་གཉིས་བར་བོད་ཀྱི་ཐུན་མོང་མ་ཡིན་པའི་རྐང་བྲོ་གླུ་གཞས་འགྲན་བསྡུར་གནང་སྐབས་སླར་ཡང་རྔོན་པ་རུ་ཁག་ལ་རྒྱལ་ཁ་ཐོབ་ཡོད་འདུག། བོད་ཀྱི་ཟློས་གར་ཚོགས་པའི་ཚོགས་ཁང་དུ་དབུ་འཛུགས་གནང་བའི་དབྱར་སྐྱིད་རྐང་བྲོ་གླུ་གཞས་ཀྱི་འགྲན་བསྡུར་ཐོག་སྐུ་མགྲོན་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་དམིགས་བསལ་སྐུ་མགྲོན་ཧིན་བོད་མཛའ་འབྲེལ་ཚོགས་པའི་ཚོགས་གཙོ་སྐུ་ཞབས་ཨ་ཇིད་ནེཧ་རི་ཡ་ལགས་དེ་བཞིན་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་དང་གཞུང་འབྲེལ་མིན་པའི་ཚོགས་སྡེ་ཁག་གི་འགན་འཛིན་སོགས་ལྷན་ཞུགས་གནང་ཡོད་འདུག་ལ་སྐབས་དེར་སྲིད་སྐྱོང་མཆོག་གིས། གཙོ་བོ་དེ་ང་ཚོས་རིག་གཞུང་གཅེས་སྐྱོང་གི་ལས་རིམ་འདི་ནང་ལ་ཞུགས་ཐུབ་པ་དང། དེ་འབྲེལ་གྱི་སོ་སོའི་གི་ལེགས་སྐྱེས་ཕུལ་ཡ་གི་གོ་སྐབས་བྱུང་བ་དག་ནི་གལ་ཆེན་པོ་གཅིག་དང་རྩ་ཆེན་པོ་གཅིག་རྩིག་པ་ཡག་པོ་ཞིག་ཆགས་བསྡད་ཡོད་རེད་དེ་ཡིན་དུས་ད་རིང་རྒྱ་ལུ་དང་རྔོན་པ་རུ་ཁག་གི་འཁྲབ་སྟོན་པ་ཚང་མ་ལོ་ལ་ཡ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡ་དང་ཨ་ནི་ལོ་རྟག་པ་རེ་ཞིག་ད་རྒྱུན་གཏན་སྲོལ་རྒྱུན་གྱི་སོ་སོའི་ཞེས་ཁ་ཤོ་རེ་ད་རྐང་བྲོ་གླུ་གཞས་གང་ཡིན་པ་དེ་ཙམ་དུ་མ་ཡིན་པའི་གི་དབྱར་སྐྱིད་སྐབས་ལ་ཡང་དམིགས་བཀར་གྱི་ལས་རིམ་གསར་པ་འདི་བཟོ་གནང་བྱས་འཕེལ་རིམ་གྱི་ཕྱོགས་སུ་འདུག་བྱས་ནས་འགྲོ་བསྡད་ཀྱི་ཡོད་རེད།
དབྱར་སྐྱིད་རྐང་བྲོ་གླུ་གཞས་ཀྱི་འགྲན་བསྡུར་འདི་ནི་འགྲན་བསྡུར་ཁོ་ན་ཙམ་མིན་པར་གཞོན་སྐྱེས་ཚོས་བོད་ཀྱི་རིག་གཞུང་སྲུང་སྐྱོབ་ལ་ཞབས་འདེགས་སྒྲུབ་བཞིན་པ་མཚོན་ཡོད་ཅེས་བསྔགས་བརྗོད་གནང་ཡོད་པ་རེད། ཟློས་གར་ཚོགས་པའི་རྔོན་པ་རུ་ཁག་ལ་ཉིས་སྟོང་ཉེར་གཅིག་ལོ་དང་ཉིས་སྟོང་ཉེར་གཉིས་ལོ། དེ་བཞིན་ཉིས་སྟོང་ཉེར་གསུམ་ལོ་བཅས་ལོ་གསུམ་ལ་བསྟུད་མར་འགྲན་བསྡུར་གྱི་རྒྱལ་ཁ་ཐོབ་འདུག་ད་ལོའི་དབྱར་སྐྱིད་རྐང་བྲོ་གླུ་གཞས་ཀྱི་འགྲན་བསྡུར་ཁྲོད་སྔར་དང་མི་འདྲ་བར་འབྲས་དཀར་དང། དགོད་བྲོའི་གཏམ་གླེང་འགྲན་བསྡུར་ཡང་ཡོད་འདུག་ལ་འགྲན་བསྡུར་སྐབས་བོད་ཀྱི་ཟློས་གར་སྒྱུ་རྩལ་འགྲན་བསྡུར་སྐབས་བོད་ཀྱི་ཟློས་གར་སྒྱུ་རྩལ་རིག་གནས་ཐོག་མཁྱེན་རྒྱ་ལྡན་པའི་གཟུ་དཔང་མི་གྲངས་དགུ་གདན་ཞུ་གནང་འདུག། ཞི་ཅིན་ཕིང་གིས་གུང་གསེང་སྤྲོ་སྐྱིད་གཏོང་ཡུལ་པེ་ཏེ་ཧི་ཟེར་བ་དེར་ལོ་རེར་ཐེངས་རེ་འཚོགས་སྲོལ་ཡོད་པའི་སྤྲོ་སྐྱིད་དང་མཉམ་དུ་རྒྱལ་ཁབ་ཀྱི་གནད་འགག་ཆེ་བའི་གནད་དོན་སྐོར་ལ་གྲོས་བསྡུར་གྱི་ཚོགས་འདུ་འཚོགས་ཡོད་པ་དང་ད་ཐེངས་ཀྱི་བགྲོ་གླེང་སྐབས་འགོ་ཁྲིད་ཟུར་པ་རྒན་པ་གཅིག་ཀྱང་མེད་མོད་འོན་ཀྱང་གནད་དོན་མང་པོ་ཞིག་ཡོད་པ་དང་གསང་བའི་ཚོགས་འདུ་དེའི་ཐོག་གཙོ་བོ་ཐའེ་ཝན་གཅིག་གྱུར་དང་དཔལ་འབྱོར་ཉམས་ཆག་རྒྱ་ནག་དང་ཨ་རིའི་འབྲེལ་བ་སོགས་གནད་དོན་ཁག་གི་ཐོག་བགྲོ་གླེང་བྱེད་སྲིད་པར་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་བྱེད་ཀྱི་འདུག་ནི་ཁེ་ཞེས་པའི་གསར་ལས་ཁང་གིས་ཕྱི་ཟླ་བརྒྱད་པའི་ཚེས་བཅུ་ཉིན་སྤེལ་བའི་དཔྱད་བརྗོད་རྩོམ་ཡིག་ཅིག་གི་ནང་དུ་རྒྱ་ནག་གི་དབུ་ཁྲིད་ཚོ་གུང་སེང་སྤྲོ་སྐྱིད་གཏོང་ཡུལ་པེ་ཏེ་ཧི་ལ་འཛོམས་ནས། ད་ལོའི་ལྷན་འཛོམས་དེ་དེ་སྔའི་ལྷན་འཛོམས་དང་མི་འདྲ་བ་ཞིག་ཆགས་འདུག་དེ་ནི་དབང་ཤུགས་ཅན་གྱི་དམར་ཤོག་ཚོགས་པའི་ནང་ཁུལ་གྱི་མི་སྣ་རྒན་པ་ཚོ་གཅིག་ཀྱང་མེད་པའི་བེ་ཏི་ཧི་ལྷན་ཚོགས་ཤིག་ཆགས་ཡོད་ཅེས་ད་བར་ལོ་ངོ་བཞི་བཅུ་ལྷག་གི་རིང་རྒྱ་ནག་གི་ཆབ་སྲིད་ལ་ལྟ་ཞིབ་བྱེད་མཁན་དམར་ཤོག་ཚོགས་མི་ཞིག་གིས་བཤད་ཡོད་པ་ལུང་འདྲེན་བྱས་འདུག་ད་ལོའི་ཕྱི་ཟླ་གསུམ་པའི་ཚོགས་ཆེན་གཉིས་ཀྱི་སྐབས་སུ་ལོ་ན་བརྒྱད་ཅུ་ཡིན་པའི་ཧུའུ་ཅིན་ཐོ་ཚོགས་ཁང་ནས་བཙན་གྱིས་ཕྱིར་ཕེབས་པའི་གནས་ཚུལ་དེར་འཛམ་གླིང་མི་མང་ཧ་ལས་ཡོད་པ་རེད། རྒྱ་ནག་གི་དཔལ་འབྱོར་གནས་སྟངས་ད་ལྟ་ཆེས་སྡུག་ཤོས་དང་ཨ་རི་དང་རྒྱ་ནག་དབར་གྱི་ཕྱི་འབྲེལ་ཡང་ཆེས་སྡུག་ཤོས་ཀྱི་དུས་སུ་སླེབས་ཡོད་པ་སོགས་གནས་ཚུལ་རྣམས་ལུང་འདྲེན་བྱས་འདུག།

སྐབས་དགུ་པའི་དགེ་བཤེས་མའི་རྒྱུགས་སྤྲོད་ཆེན་མོ་དེ་བཞུགས་སྒར་རྡ་རམ་ས་ལའི་ཉེ་འདབས་སུ་ཆགས་པའི་བཙུན་དགོན་འཇམ་དབྱངས་ཆོས་གླིང་དུ་ཉེ་སྔོན་ཕྱི་ཟླ་བདུན་པའི་ནང་འགོ་བཙུགས་པ་དང་དེ་རིང་ཕྱི་ཟླ་བརྒྱད་པའི་ཚེས་བཅུ་གཅིག་ཉིན་མཇུག་བསྡོམས་མཛད་སྒོ་གནང་ཡོད་པ་རེད། ད་ལོའི་དགེ་བཤེས་མའི་རྒྱུགས་སྤྲོད་ཆེན་མོའི་ནང་རྒྱ་གར་དང་བལ་ཡུལ་བཅས་ཀྱི་བཙུན་དགོན་ཁག་བདུན་ནས་བཙུན་མ་བརྒྱ་ར་སུམ་ཅུ་སོ་གཉིས་མཉམ་ཞུགས་གནང་ཡོད་པ་དང། ལོ་འདི་ནི་དགེ་བཤེས་མའི་རྒྱུགས་སྤྲོད་ནང་ཞུགས་མཁན་ཆེས་མང་ཤོས་དེ་ཆགས་ཡོད་སྐོར་རྒྱུགས་སྤྲོད་གོ་སྒྲིག་ཚོགས་ཆུང་གི་ཚོགས་མི་དགེ་བཤེས་མ་བསྟན་འཛིན་ལྷ་སྒྲོན་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡོད་ལ་ཡང་ཁོང་གིས་དགེ་བཤེས་མའི་རྒྱུགས་སྤྲོད་སྐོར་མཚམས་སྦྱོར་གནང་དོན། ད་ལྟ་རྒྱུགས་སྤྲོད་གཙོ་བོ་ད་སློབ་ཚན་གཙོ་བོ་རྩ་བའི་སློབ་ཚན་དེ་གཞུང་ཆེན་བཀའ་པོད་ལྔ་རེད་ཕར་ཕྱིན་དབུ་མ་རྣམ་འགྲེལ་མཛོད་འདུལ་བ་བྱེད་ར

དགེ་བཤེས་མའི་རྒྱུགས་སྤྲོད་ནང་ཞུགས་ཀྱི་སྔོན་འགྲོའི་ཆ་རྐྱེན་ནི། བཙུན་དགོན་སོ་སོའི་ནང་གཞུང་བཀའ་པོད་ལྔ་གཙོ་བོར་གྱུར་བའི་བསླབ་བྱ་ཁག་ལ་མ་མཐར་ཡང་ལོ་ངོ་བཅུ་བདུན་རིང་སློབ་གཉེར་གནང་མྱོང་ཡོད་མཁན་ཞིག་ཡིན་དགོས་པ་མ་ཟད། བསླབ་བྱ་དེ་དག་རྒྱུགས་སྤྲོད་ཀྱི་བརྒྱ་ཆ་གི་བདུན་ཅུ་དོན་ལྔ་ལོན་དགོས་ཀྱི་ཡོད་འདུག་ད་ལོའི་དགེ་བཤེས་མའི་རྒྱུགས་སྤྲོད་ནང་ཞུགས་མཁན་ནི། སྒྲོལ་མ་གླིང་བཙུན་དགོན་གྱི་བཙུན་མ་བསམ་གཏན་ལགས་ནི། མདོ་སྨད་འབའ་རྫོང་ནས་ཡིན་ཞིང།

ཉི་ཤུ་རྩ་གཅིག་ནས་འགོ་ཚུགས་སོང་དེ་ནས་ད་འདབ་དུ་ད་ལྟ་རང་ཟླ་བ་བརྒྱད་པ་གི་བཅུ་གཅིག་གི་བར་དུ་ད་ཡིག་ཚད་བཏང་རེད་རྩོད་རྒྱུགས་འབྲི་རྒྱུགས་གཞུང་ཕར་ཕྱིན་ཡོད་རེད་དེ་ནས་དབུ་མ་ཡོད་རེད་རྣམ་འགྲེལ་ཡོད་རེད་སྲིན་ཡོད་རེད་གཞུང་སོང་དེ་ནས་རིག་གནས་ཡོད་རེད་རྒྱལ་རབས་ཆོས་འབྱུང་ཚན་རིག་ལྷ་ཆོས་འདོན་པའི་དཀྲུག་མ་གཏོང་བ་མ་རེད་སྤྲུལ་སྐུ་དེ་ད་ད་འདབ་དུ་ཡང་རང་སྐྱོང་བྱས་ཚེ་འདྲ་གཅིག་ནས་ད། ད་རུང་ད་རེས་བྱིས་པར་དེ་ལྟར་ལྷག་སོང། གཞན་ཡང་དགེ་བཤེས་མའི་རྒྱུགས་སྤྲོད་ནང་ཞུགས་མཁན་ནི་བཙུན་མ་པ་སངས་ལགས་ནི་རྡ་རམ་ས་ལར་ཡོད་པའི་དགེ་ལྡན་ཆོས་གླིང་བཙུན་དགོན་ནས་ཡིན་ཞིང་ད་ལོ་དགེ་བཤེས་མའི་རྒྱུགས་སྤྲོད་ཀྱི་ལོ་རིམ་གཉིས་པའི་གྲས་ཡིན་པ་དང་བཙུན་མ་པ་སངས་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བཅར་འདྲི་སྐབས་རང་ཉིད་ངོ་སྤྲོད་གནང་དོན།
ང་རྡ་རམ་ས་ལ་བཙུན་དགོན་དགེ་ལྡན་ཆོས་གླིང་གི་བཙུན་མ་ཞིག་ཡིན་ངའི་མིང་ལ་པ་སངས་ང་འབྲུ་ཟེར་གྱི་ཡོད། ངའི་ཕ་ཡུལ་བོད་ནས་ཡོང་རྒྱུ་བྱས་ནས་མལ་གྲོ་གུང་དཀར་ནས་ཡིན། ཉིས་སྟོང་བཞི་ལོ་ལ་རྒྱ་གར་ལ་ཡོང་རྗེས་བཙུན་དགོན་དགེ་ལྡན་ཆོས་གླིང་ལ་སྒྲིག་ཞུགས་བྱས་ནས་གཞུང་ཆེན་བཀའ་པོད་ལྔ་ལ་ལོ་བཅུ་བདུན་ལྷག་ཙམ་རིང་སློབ་གཉེར་བྱས་པ་ཡིན། ཐ་མ་དེ་སློབ་གཉེར་ཚང་མ་ཐོན་པའི་རྗེས་ལ་གོང་ས་མཆོག་དང་དགེ་བའི་བཤེས་གཉེན་རྣམ་པ་དང། དེ་ག་ནང་བཞིན་གྱི་བཙུན་དགོན་དགེ་ལྡན་ཆོས་གླིང་གི་བཀའ་དྲིན་ལ་བརྟེན་ནས་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་དགེ་བཤེས་མའི་རྒྱུགས་སྤྲོད་ལ་མཉམ་ཞུགས་བྱེད་ཡག་གི་གོ་སྐབས་ཐོབ་པ་བཞིན་ད་ལྟ་ལོ་ང་རང་ལོ་རིམ་གཉིས་པར་སླེབས་ཡོད། དགེ་བཤེས་མའི་རྒྱུགས་སྤྲོད་ཆེན་མོ་དེ་ལོ་རིམ་དང་པོ་ནས་བཞི་བའི་བར་ཏེ་ལོ་བཞིའི་རིང་གནང་མཐར་རྒྱུགས་འབྲས་ཀྱི་ཚད་ལོངས་ཚེ་དགེ་བཤེས་མའི་མཚན་གནས་ཕྱག་འཁྱེར་ཐོབ་ཀྱི་ཡོད་པ་རེད། བཙུན་མ་བསམ་གཏན་ལགས་ལ་ནང་པའི་གཞུང་ཆེན་ཁག་སློབ་གཉེར་གྱི་གོ་སྐབས་ཐོབ་པས་མ་ཚད་ད་ལྟ་དགེ་བཤེས་མའི་རྒྱུགས་སྤྲོད་ནང་ཞུགས་རྒྱུའི་གོ་སྐབས་ཐོབ་པར་དགའ་ཚོར་དང་སྤོབས་པ་སྐྱེས་འདུག་ལ་ཨ་ནེ་ཁོང་གིས་གསུངས་དོན། ད་ང་ད་ཡང་འདི་ནས་སློབ་སྦྱོང་བྱེད་གོ་སྐབས་འདི་ཡང་གཞུང་བཀའ་པོད་ལྔ་ལ་འདི་གའི་སྤྱི་ཡི་འདྲ་འཛིན་གྲྭ་མཐར་ཕྱིན་པ་དེ་ལ་ཡང་ང་ཧ་ལས་པ་དགོས་འདོད་ཡོད་ད་ལྟ་གི་དགེ་ལུགས་རྒྱུགས་སྤྲོད་ལ་ཞུགས་པའི་ལོ་རིམ་དང་པོ་ལ་ཡིན་ད་ལྟ་ལོ་ལ

ཁོ་ཚོ་རོགས་པ་འགྲོ་དུས་སྤྱི་ཡི་ཐུགས་སྣང་བ་ཞིག་འདྲེན་འགྲོ་རེ་ཡག་གཟུགས་རྒྱག་གི་ཡོད་ད་བོད་ལ་མ་སོང་ན་དེ་ནི་དགོན་པ་ནས་འདི་ནས་དགོན་པ་ནས་ག་རེ་བྱས་ན་དེ་བྱ་རྒྱུ་རེད་བོད་ལ་འཇུག་མ་ཐུབ་ན། ན་ནིང་ཉིས་སྟོང་ཉེར་གཉིས་ལོར་དགེ་བཤེས་མའི་ཡིག་རྒྱུགས་ཆེན་མོའི་ནང་མཉམ་ཞུགས་གནང་མཁན་བཙུན་མ་དགུ་བཅུ་གོ་བཞི་ཡོད་འདུག་ལོ་རྒྱུས་རང་བཞིན་ལྡན་པའི་བོད་པའི་བཙུན་མ་ཚོའི་དགེ་བཤེས་མའི་རྒྱུགས་སྤྲོད་ཐེངས་དང་པོ་དེ་ཉིས་སྟོང་བཅུ་གསུམ་ལོར་དབུ་འཛུགས་གནང་ཡོད་པ་དང་ཉིས་སྟོང་བཅུ་དྲུག་ལོའི་ལོ་མཇུག་ཏུ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ནང་པའི་གཞུང་ཆེན་ཁག་ལ་སློབ་གཉེར་མཐར་སོན་པའི་རྒྱ་གར་དང་བལ་ཡུལ་ནང་གི་བོད་པའི་བཙུན་དགོན་ཁག་གི་བཙུན་མ་ཉི་ཤུ་ཐམ་པ་ལ་བོད་ཀྱི་ལོ་རྒྱུས་རང་བཞིན་ལྡན་པའི་དགེ་བཤེས་མའི་ཕྱག་འཁྱེར་ཐོག་མ་དེ་བསྩལ་གནང་ཡོད་པ་རེད། སྐབས་དེར་གོང་ས་མཆོག་གིས་དགེ་བཤེས་མ་རྣམ་པར་བསྟོད་བསྔགས་མཛད་གནང་བ་དང་བཅས་གསུངས་དོན།

རབ་བྱུང་མའི་ཁྲོད་དུ་གཞུང་ཆེན་བསླབ་རྒྱུ་དེ་དངོས་གནས་ཐག་བཅད་དེ་རིམ་བཞིན་དགེ་བཤེས་མ་ཐོན་ཐུབ་པ་ཞིག་བྱུང་ན་ཡག་པོ་འདུག་ཅེས་དངོས་གནས་བཤད་པ་ཡིན་ཞེས་གསུངས་ཡོད་པ་རེད། གོང་ས་མཆོག་གིས་ལོ་མང་སྔོན་ནས་བཟུང་གཞུང་ཆེན་ཁག་ལ་བསླབ་པ་སློབ་གཉེར་གནང་མཁན་བཙུན་མ་ཚོར་དགེ་བཤེས་མའི་མཚན་གནས་ཕྱག་འཁྱེར་གནང་རྒྱུའི་དགོངས་བཞེས་མཛད་གནང་སྟེ་དེའི་ཐད་བཀའ་སློབ་རབ་དང་རིམ་པ་ཕེབས་ཡོད་པ་རེད།

གོང་ས་མཆོག་གི་བཀའ་དགོངས་བཞིན་ཕྱི་ལོའི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་ཐོག་མར་གསར་འཛུགས་གནང་སྟེ། འདས་པའི་ལོ་ངོ་སུམ་ཅུ་སོ་གྲངས་ཀྱི་རིང་ལ་བཙུན་མ་ཚོའི་ཤེས་ཡོན་གྱི་ཐོག་རོགས་རམ་གནང་ཡོད་སྐོར་བོད་ཀྱི་བཙུན་མའི་ལས་འཆར་གྱི་འགན་འཛིན་སྣང་ས་ཆོས་སྒྲོན་ལགས་ཀྱིས་ངོ་སྤྲོད་གནང་ཡོད་ལ། ད་ལྟའི་ཆར་ལས་འཆར་དེའི་འོག་བཙུན་དགོན་ཆེ་ཁག་བདུན་གྱི་ནང་དུ་བཙུན་མ་བརྒྱད་བརྒྱ་ལྷག་ལ་སློབ་ཡོན་དང་འཚོ་སྣོན་གྱི་རོགས་སྐྱོར་གནང་མུས་ཡིན་འདུག་གསན་མཁན་རྣམ་པ་ཚོ་ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་རྒྱང་བསྲིང་བྱས་ཟིན་པ་ཡིན་ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ་བདེ་མོ་བྱོས།